ང་བདེ་ཆེན་སྐྱབས་སུ་ཡིན། ད་ལྟ་ང་ཚོས་རྒྱང་སྲིང་ཞུ་བཞིན་པའི་བོད་དོན་དག་ཐེར་ཀྱི་ལེ་ཚན་འདི་ཨ་ནི་བོད་ཀྱི་ལོ་རྒྱུས་རེད་བོད་ཀྱི་ཆབ་སྲིད་གནས་སྟངས་ཐོག་ལ་ཡང་བོད་ཀྱི་ཕྱོགས་ནས་རྒྱལ་རབས་ལོ་རྒྱུས་སྐོར་ལ་ཡང་འགྲེལ་བཤད་སྐྱོན་སྟངས་དང་རྒྱ་ནག་ཕྱོགས་ནས་མ་འདྲ་བ་ཡོད་སོང་ཙང་འདི་ཐོག་ལ་ཡང་ཕྱི་རྒྱལ་གྱི་གནས་ཚུལ་ཐོག་ལ་ཡང་ཏག་ཏག་ཅིག་མ་མཁྱེན་པ་སོང་ཙང། བོད་ནང་ལ་དུས་འགྱུར་བྱུང་ནས་དཀའ་ངལ་འཕྲད་པའི་སྐབས་ལ་ཡང་རྒྱ་ནག་ལ་ཡང་ད་བོད་ཀྱི་གནད་དོན་འདི་གལ་ཆེན་པོ་ཞིག་ཆགས་པ་དང་རྒྱ་ནག་ཐོག་ནས་ད་ཕྱི་རྒྱལ་གྱི་མཉམ་པོ་འབྲེལ་བ་བྱེད་པའི་སྐབས་ལ་ཡང་བོད་ཀྱི་གནད་དོན་འདི་ཡིན་གཅིག་མིན་གཅིག་ག་དུས་ནས་གླེང་སློང་བྱ་རྒྱུ་སོང་ཙང་རྒྱ་མི་ཕྱོགས་ནས་ཡང་བོད་ཀྱི་གནད་དོན་འདི་ག་རེ་ཡིན་མིན་ཐོག་ལ་རྒྱ་ནག་བསྐྱར་ཞིབ་ཟེར་བའི་རྒྱ་ནག་དམར་ཤོག་ཚོགས་པའི་ཀྱི་གཞུང་འོག་ལ་ཡོད་པའི་ཀྱི་དཔེ་སྐྲུན་ཁང་ཞིག་གིས་བོད་ཀྱི་གནད་དོན་སྐོར་ལ་ཡང་དྲི་བ་བརྒྱ་ཟེར་བའི་དེབ་ཆུང་ཞིག་ད་བཏོན་ནས་རྒྱ་ཕྱོགས་ངོས་ནས་ཀྱི་དྲི་བ་དང་འདི་ལ་རྒྱ་མི་ཕྱོགས་ནས་ལན་འདེབས། འདི་ད་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལ་བྱུང་བ་རེད་སྐབས་དེ་དུས་སྒང་ལ་ཡང་བོད་ནང་ལ་ཡང་ཆབ་སྲིད་ཀྱི་གནད་དོན་རེད་བོད་ནང་ལ་ཡང་བོད་མི་ཚོས་རྒྱ་ནག་གཞུང་གི་སྲིད་བྱུས་ལ་མི་འདོད་པའི་ངོ་རྒོལ་བྱུང་བ་དང་ནུབ་ཕྱོགས་ཡུལ་ཁག་ནས་མི་མང་པོ་ཞིག་གིས་ད་བོད་ནང་ལ་ཡུལ་སྐོར་སྤྲོ་འཆམ་འགྲོ་ཡ་དང་གོང་ས་མཆོག་ལ་ཡང་ཕྱི་རྒྱལ་ཡུལ་གྲུ་ཁག་ནས་ཆེ་བསྟོད་དང་གཟེངས་རྟགས་ཕུལ་བའི་རྗེས་ལ་བོད་ཀྱི་གནད་དོན་འདི་གལ་ཆེན་པོ་ཆགས་སོང་ཙང་གནད་དོན་འདི་ཐོག་ལ་ཡང France གི་རྒྱལ་ས Paris ནང་རྟེན་གཞི་བྱས་པའི་ཀྱི་བོད་རིག་པའི་ཞིབ་འཇུག་སློབ་གཉེར་ལྟེ་གནས་ཁང་གི་གྲགས་ཆེ་བའི་དཔྱད་ཞིབ་པ Anne Marie Blondeau དང Kat Buffetrille གཉིས་ཀྱིས་ནུབ་ཕྱོགས་པའི་རྒྱལ་ཁབ་ཁ་ཁ་ཤས་ནས་ལོ་རྒྱུས་སྨྲ་བ་དང་དཔྱད་གཏམ་པ་དང་ཆབ་སྲིད་གནད་དོན་པ་དེ་དང་དེ་གི་དྲི་གཞི་བརྒྱ་པོ་འདི་ལ་ཁོ་རང་ཚོས་དཔྱད་པ་བྱས་ནས་དོན་དངོས་ཐོག་ནས་ཡ་གི་རྒྱལ་རབས་ལོ་རྒྱུས་ནས་གསལ་བའི་གནས་ཚུལ་ག་རེ་ཡིན་མེད་ཉམས་ཞིབ་བྱས་ནས་ཁོང་ཚོས་གི་ལན་འདེབས་སྐྱོན་པའི་གི་ནང་དོན་ཐོག་ནས་ཡ་ད་ལྟ་དེ་བོད་དོན་དག་ཐེར་ཟེར་བའི་ལེ་ཚན་འདི་རེད། ལེ་ཚན་སྔོན་མའི་ནང་ལ་ཡིན་ན་བོད་ནང་གི་དཔལ་འབྱོར་གནས་སྟངས་རེད་དེ་བཞིན་གི་ལོ་རྒྱུས་ཐོག་ནས་ཡ་དཔལ་འབྱོར་གི་གནས་སྟངས་ཐོག་ལ་ཡ་རྒྱང་སྲིང་ཞུས་ཡོད་རེད་དེ་རིང་གི་ལེ་ཚན་འདི་ནང་ཡིན་ན་བོད་གི་དཔལ་འབྱོར་གོང་འཕེལ་གི་གནས་སྟངས་ག་རེ་ཡོད་མེད་དང་ཐོག་མ་འདི་ཐོག་ལ་ཡ་རྒྱ་ནག་ཁོ་རང་ཚོས་ག་རེ་བརྗོད་གི་ཡོད་ན། བོད་ཀྱི་དཔལ་འབྱོར་གོང་འཕེལ་ཐོག་ལ་ཡིན་ན་རྒྱ་ནག་ཁོ་རང་ཚོས་བཤད་ཡ་བྱས་ན་དམངས་གཙོའི་བཅོས་བསྒྱུར་རེད་ལྷག་པར་དུ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་བརྒྱད་ལོ་ནས་བཟུང་བོད་ཀྱི་སྤྱི་ཚོགས་ལ་གོང་འཕེལ་ཨ་ནེ་ཞེ་དྲག་གི་ཆེན་པོ་བྱུང་ཡོད་རེད་བོད་ལ་ཡིན་དེ་སྐབས་ཨ་ནེ་བཟོ་གྲྭ་ཚད་ལྡན་ཅིག་ཡོད་མ་རེད་ད་ལྟ་བཟོ་གྲྭ་ཡིན་ནས་མང་པོ་ཡོད་ཡས་ད་ག་ནང་བཞིན་ལག་ཤེས་བཟོ་ལས་ཞིང་ལས་འབྲོག་ལས་གོང་འཕེལ་ཆེན་པོ་བྱུང་ཡོད་རེད་ཅེས་བྱས་རྒྱ་ནག་ཁོ་རང་ཚོས་དེ་འདྲ་བཤད་ཤག།
གནད་དོན་འདིའི་ཐོག་ལ་ཡང་དྲི་གཞི་བརྒྱ་པའི་གི་བོད་དོན་དག་ཐེར་ཟེར་བའི་དེབ་འདི་ནང་ལ་ཡང་ཕྱི་རྒྱལ་གྱི་དཔྱད་ཞིབ་པ་ཁོང་རྣམ་ཚོ་གིས་ག་རེ་གསུངས་འདུག་ལོ། གནད་དོན་དེའི་ཐོག་ལ་ཡིན་ན་ལོན་ཌོན་དཔལ་འབྱོར་རིག་པའི་སློབ་གླིང་གི་གོང་འཕེལ་ཞིབ་འཇུག་ཚན་ཁང་གི་གོང་འཕེལ་སྐོར་གྱི་ཨ་ནེ་དཔལ་འབྱོར་རིག་པ་བ Andrew Fischer གྱིས་གསུང་ཡར་བྱས་པ་ཡིན་ན་རྒྱ་ནག་གིས་བོད་ལ་སྤྲད་པ་ལས་ཐོབ་པ་མང་བྱུང་ཟེར་གྱི་ཡོད་རེད་དེ་ཡིན་ད་བཙན་བྱོལ་བོད་མིའི་བགྲོ་གླེང་དེའི་ནང་ལ་ཨ་ནེ་རྩོད་གླེང་ཡོད་རེད་ཟེར་རྩོད་པ་དེ་ག་རེད་ཟེར་ན་རྒྱ་ནག་གིས་ཨ་ནེ་བོད་ལ་དབང་བསྒྱུར་བྱས་དམིགས་ཡུལ་གཙོ་བོ་དེ་ཡིན་ན་བོད་ཀྱི་གཏེར་ཁ་རེད་ཤིང་ནགས་རེད། ཀྱི་རང་བྱུང་ཐོན་ཁུངས་ཕུལ་བཟོ་ས་འོག་གཏེར་ཁའི་སྔོག་འདོན་རིགས་བཅོས་སྒྲིག་བྱས་རྗེས་ཨ་ནེ་རྒྱ་ནག་གི་དབུལ་ཞིང་ཕོངས་པའི་མཚོ་ཁའི་གྲོང་ཁྱེར་འདི་དག་ལ་འོར་ཡ་གི་ཨ་ནེ་རྩོད་སྒྲུབ་དེ་འདྲ་རེད་ཅེས་བྱས་ཁོ་རང་གིས་དེ་འདྲ་ཅིག་འགྲེལ་བཤད་གནང་ཤག། གི་གནད་དོན་དཔྱད་ཞིབ་པ Andrew M Fischer ཁོ་རང་གསུངས་པར་བྱས་ན་གནད་དོན་འདི་ཚོའི་ཐོག་ལ་ཡང་རྒྱ་ནག་གིས་ཐབས་ཇུས་འདི་མ་འདྲ་བ་ཅིག་རེད་ཟེར་ཞིང་མ་འདྲ་བ་ཅིག་རེད་ཀྱི་རྒྱུ་མཚན་ག་རེ་གསུངས་འདུག་ཁོ་རང་གིས། Andrew Fischer ཁོ་རང་གསུངས་ཡས་བྱས་ན་རྒྱ་ནག་གིས་ཨ་ནེ་ས་ཁུལ་དེ་ཚོ་འཛིན་པའི་ཐབས་ཇུས་གཙོ་བོ་ཡིན་ན་ཁེ་ལས་དེ་ཚོ་ནས་ཨ་ནེ་གཞུང་ལ་ཁེ་སྤོགས་བྱུང་མི་ཤེས་ཟེར། བཞག་པ་ཙམ་མིན་པར་རྒྱ་ནག་ནང་ལ་བཟོ་ལས་གོང་འཕེལ་གྱི་སྣེ་མང་བཏང་ཡས་ཀྱི་དགོས་མཁོའི་ཆེད་དུ་རེད། བཟོ་ལས་གོང་འཕེལ་སྣ་མང་གོང་འཕེལ་བཏང་བ་ཡིན་ན་ཟི་ལིང་རེད་ལན་ཀྲོའུ་སོགས་ས་ཁུལ་ཁག་ཅིག་གིས་རྒྱ་ནག་རྒྱལ་ཡོངས་ཀྱི་བཟོ་ལས་གྲུབ་ཚུལ་ཁྲོད་ལ་ཡིན་ན་ས་ཁུལ་གྱི་གདན་ཐོབ་གཞིར་བཞག་བྱས་རང་ཉིད་ས་ཁུལ་ལ་བལྟས་བྱས་ཁྱད་འཕགས་རང་བཞིན་གྱི་བཟོ་ལས་གཉེར་ཐུབ་ཀྱི་རེད། ཅེས་བྱས་ད་རྒྱ་ནག་གིས་བཤད་དེ་དེ་འདྲ་རེད་ད་གཙོ་བོ་དེ་རྒྱ་ནག་ཁོ་རང་ཚོའི་མཚོ་ཁའི་གྲོང་ཁྱེར་དེ་གའི་དེ་ཡར་རྒྱས་གཏོང་ཡའི་དམིགས་ཡུལ་དེ་འདྲ་ཞིག་རེད་བཞག། ད་ཅི་ལེ་ཚན་སྔོན་མའི་ནང་ལ་ཡང་ང་ཚོས་བཀའ་མོལ་ཞུས་ཡོད་རེད་རྒྱ་ནག་དབུས་གཞུང་གིས་བོད་ཀྱི་ས་ཁུལ་ནང་ལ་ཡང་དཔལ་འབྱོར་གྱི་ཁ་གསབ་སྤྲད་ཡོད་ཟེར་གོ་རེད་ཁ་གསབ་སྤྲད་པ་དེ་ཚོའི་གི་གནད་དོན་ཐོག་ནས་ཡང་གནས་ཚུལ་མི་འདྲ་བ་ཞིག་ག་རེ་བྱུང་འདུག་ལོ། རྒྱ་ནག་གཞུང་གིས་ཨ་ནི་ཁ་གསབ་རོགས་དངུལ་སྤྲད་པའི་སྲིད་ཇུས་རེད་ལྷག་པར་དུ་བོད་རང་སྐྱོང་ལྗོངས་ལ་ཁ་གསབ་རོགས་དངུལ་སྤྲད་པའི་སྲིད་ཇུས་ཀྱི་ཐབས་ཇུས་རེད་བདེ་འཇགས་རེད་དམག་དོན་གྱི་དོགས་ཟོན་ཅན་བསམ་བློ་དེ་ག་དེ་ཡིན་ན་ཐབས་ཇུས་བདེ་འཇགས་རེད་དམག་དོན་དོགས་ཟོན་བསམ་བློ་ཀུན་ཏུ་བླངས་བྱས་ཨ་ནི་བྱས་པ་ཅིག་རེད། དེ་ཡིན་དུས་རྒྱ་ནག་གིས་ད་འདས་པའི་ལོ་ལྔ་བཅུའི་རིང་ལ་བོད་པའི་ས་ཁུལ་ཁག་ལ་ཡིན་ན་ཁ་གསབ་རོགས་དངུལ་སྤྲད་པ་དེ་ནི་བོད་པའི་ས་ཁུལ་ཁག་རྒྱ་ནག་གོང་བུ་གཅིག་གྱུར་ཡོང་ཡས་ཀྱི་ཆེད་དུ་ཡིན་པ་དང་བོད་པའི་ས་ཁུལ་ཁག་གི་ས་གནས་མི་མང་རེད་ཁུག་ཀྱོག་མཐའ་མཚམས་ཁུལ་ལ་ཡིན་ན་མུ་མཐུད་ཚོད་འཛིན་བྱེད་ཡས་ཀྱི་དགོས་མཁོའི་ཆེད་དུ་རྨང་གཞིའི་འཛུགས་སྐྲུན་དེ་གའི་དང་བཀོད་སྒྲིག་བྱས་པ་ཅིག་རེད། ཅེས་བྱ། དེ་བཞིན་བོད་རང་སྐྱོང་ལྗོངས་ནང་ལ་ཨ་ནི་དམག་མི་གྲངས་འབོར་དེ་ན་མང་པོ་ཞེ་པོ་ཅིག་ཡོད་པ་ཅན་ཁོའི་དེ་དཔལ་འབྱོར་སྤྱི་ཚོགས་ཐོག་ལ་ཡིན་ན་ཁུར་པོ་ཆེན་པོ་ཞེ་པོ་ཅིག་ཆགས་ཡོད་རེད་དེ་ཁོ་རང་དེ་ནས་གསུངས་བཞག། གོང་དུ་གསུངས་པའི་གནས་ཚུལ་དང་འབྲེལ་བའི་ཐོག་ནས་ཡང་དུས་སྐབས་དེའི་རིང་ལ་ཡང་བོད་ནང་ལ་ཡང་ཨར་ལས་འཛུགས་སྐྲུན་མང་པོ་ཞིག་བྱས་ཡོད་རེད་ཨར་ལས་འཛུགས་སྐྲུན་ཐོག་ནས་ཡང་དཔལ་འབྱོར་ལ་རོགས་ཕན་རེད་དོ་ཕོག་ག་རེ་འཕྲད་འདུག་ད། ཨན་ཀྲུ་ཕེ་ཤེ་ཁོ་རང་གསུངས་པ་ལྟར་བྱས་ན་བོད་རང་སྐྱོང་ལྗོངས་ལོ་རེའི་ཐོན་སྐྱེད་ཡོང་འབབ་ནང་ལ་ཡིན་ན་ཨར་ལས་འཛུགས་སྐྲུན་དེས་ཆ་ཤས་ཆེན་པོ་ཞིག་བླངས་ཡོད་རེད། ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དྲུག་ལོར་ཨར་ལས་འཛུགས་སྐྲུན་དེ་ཨ་ནི་བོད་རང་སྐྱོང་ལྗོངས་ལོ་རེའི་ཐོན་སྐྱེད་ཡོང་འབབ་བརྒྱ་ཆ་བཅུ་གཅིག་ཡས་མས་ལས་ཟིན་གྱི་མི་འདུག་ཨ་ལོ་ཉིས་སྟོང་བཞིའི་ལོའི་མཚམས་སླེབས་ཡོང་དུས་བརྒྱ་ཆ་ཉི་ཤུ་རྩ་གཅིག་འཕར་བཞག་དེ་འདྲ་ཡིན་པ་ཡིན་ནའི་གོང་དུ་ཨ་ནི་བོད་ནང་བཟོ་ལས་ཐོན་སྐྱེད་ཆུང་དུ་འགྲོ་ཡས་ཀྱི་གནས་སྟངས་ཨ་ནི་ག་འདྲ་ཨ་ལོ་གླེང་ཡོད་རེད་བྱས་ད་བོད་ནང་ཨར་ལས་འཛུགས་སྐྲུན་གྱི་ཚ་རླབས་འཕྱུར་དེ་རྒྱ་ནག་གི་ཞིང་ཆེན་གཞན་ཀུན་དང་ཨ་ནི་མི་འདྲ་བར་བཟོ་ལས་ཐོན་སྐྱེད་བྱ་གཞག་དང་རྩ་བ་ནས་འབྲེལ་བ་ཡོད་མ་རེད། བོད་རང་སྐྱོང་ལྗོངས་ནི་ཨ་རྒྱ་ནག་ནང་ཨར་ལས་འཛུགས་སྐྲུན་གྱི་ལོ་རེའི་ཐོན་སྐྱེད་ཡོང་འབབ་རྒྱུན་མཐུད་དེ་བཟོ་ལས་ལོ་རེའི་ཐོན་སྐྱེད་ཡོང་འབབ་ལས་མཐོ་བའི་ཞིང་ཆེན་ཅིག་ཆགས་ཡོད་རེད་ཅེས་དེ་ནས་གསུངས་བཞག། ད་འདི་ནས་གནད་དོན་གཅིག་ནང་ལ་ཡ་བོད་རང་སྐྱོང་ལྗོངས་ནང་ལ་ཡ་རྒྱ་ནག་གི་ད་ས་གནས་སྲིད་གཞུང་རེད་དམར་ཤོག་ཚོགས་པའི་གི་ལས་བྱེད་པ་དེ་འདྲ་མང་པོ་ཅིག་བཀོད་གཏོང་བྱས་རེད་འདི་ཐོག་ནས་ཡ་བོད་ནང་ལ་ཡ་དཔལ་འབྱོར་འཕེལ་རྒྱས་རེད་མང་ཚོགས་གི་གནས་སྟངས་ལ་ཡ་འགྱུར་བ་དེ་འདྲའི་དང་དོ་ཕོག་འཕྲད་པའི་གནས་ཚུལ་ག་རེ་བྱུང་འདུག་ལོ། ད་ལྷག་པར་དུ་བོད་རང་སྐྱོང་ལྗོངས་ཀྱི་ཨ་ནི་ཐོན་ལས་གསུམ་པའི་ཨ་ནི་ལོ་རེའི་སྤྱི་ཡོངས་ཀྱི་གྲུབ་ཚུལ་ནང་ལ་ཡིན་ན་སྲིད་གཞུང་རེད་དམར་ཤོག་ཚོགས་པ་ཏང་གི་ལས་ཁུངས་རེད། སྤྱི་ཚོགས་ཚོགས་པའི་ལོ་རེའི་ཐོན་འབབ་ཀྱི་གྲུབ་ཆ་རྒྱ་ནག་ནང་ནས་ནི་ཐོག་མཐའ་བར་གསུམ་དུ་མཐོ་ཤོས་ཆགས་བསྡད་ཀྱི་ཡོད་རེད། དེ་བཞིན་ཨན་ཀྲུ་ཕེ་ཤེ་ཁོ་རང་གིས་ད་གསུང་ཡ་བྱས་ན་ནུབ་རྒྱུད་ཐོན་སྐྱེད་ཆེན་པོའི་ཐབས་ཇུས་ལག་བསྟར་བྱས་པའི་ཐོག་མའི་ལོ་ཤས་ནང་ལ་ཡིན་ན་སྲིད་གཞུང་རེད་དམར་ཤོག་ཚོགས་པ་རེད་ལས་ཁུངས་ཁག་གི་འཕེལ་རྒྱས་འགྲོ་ཡ་མགྱོགས་ཤོས་ཀྱི་སྡེ་ཁག་ཆེན་པོ་ཞིག་ཆགས་བྱས་ཡོད་རེད། དེའི་ཕྱིར་དུ་ཨན་ཨར་ལས་འཛུགས་སྐྲུན་ལས་རིགས་ཨན་བོད་རང་སྐྱོང་ལྗོངས་ཀྱི་ལོ་རེའི་ཐོན་སྐྱེད་སྤྱིའི་ཡོང་འབབ་ཁྲོད་ཟིན་པའི་ཆ་ཤས་ལས་ཨ་ནི་ཐོག་ཡོད་རེད་ཅེས་ཁོ་རང་དེ་འདྲ་གསུངས་ཤག། དཔལ་འབྱོར་གྱི་ཁ་གསབ་དང་གུན་གསབ་སྤྲད་པ་དང་དཔལ་འབྱོར་རོགས་སྐྱོར་བྱས་པ་འདིས་བོད་མི་ཚོ་ལ་ཡར་དངོས་ཡོད་ཀྱི་ཕན་ཐོགས་བྱུང་མེད་པ་དཔལ་འབྱོར་རིག་པ་བ་ཁོ་རང་གིས་དེ་འདྲ་གསུངས་ཤག་ཁོ་རང་གིས་ཞིབ་ཕྲ་ག་རེ་གསུངས་འདུག་ལོ།
དཔལ་འབྱོར་རིག་པ་བ་ཨེན་ཌྲུ་ཕི་ཤར་ཁོ་རང་གིས་གསུང་ཡས་བྱས་ན་དེ་འདྲའི་གནས་སྟངས་འོག་ལ་ཨ་ནི་བོད་རང་སྐྱོང་ལྗོངས་རེད་བོད་པའི་ས་ཁུལ་གཞན་ལ་ཡིན་ན་རྒྱ་ནག་གཞུང་གིས་རོགས་དངུལ་སྤྲད་པ་དེ་བོད་པར་ཨ་ནི་བྱམས་བརྩེའི་རོགས་རམ་བྱས་པ་ཞེས་བཤད་ན་འགྲིག་གི་མ་རེད། གང་ཡིན་ཟེར་ན་འབྱོར་ལྡན་རྒྱལ་ཁབ་ཀྱིས་ཨ་ནི་ཉམ་ཐག་རྒྱལ་ཁབ་ལ་སྤྲོད་སྲོལ་ཡོད་པའི་ཨ་ནི་ཞར་བྱུང་གི་ཆ་རྐྱེན་ལྡན་པའི་གོང་འཕེལ་རོགས་སྐྱོར་འདྲ་པོ་དང་ཨ་སྐབས་མང་པོར་རྒྱ་ནག་གཞུང་གིས་ཨ་ནི་བོད་པའི་ས་ཁུལ་སྤྲད་པའི་ཁ་གསབ་རོགས་དངུལ་དེ་ཚོ་ཡིན་ན་རྒྱ་ནག་གཞུང་རང་གི་དགོས་མཁོ་སྐོང་ཡས་ཆེད་དུ་རེད། རྒྱ་ནག་གཞུང་གིས་བོད་ཐོག་བཏང་བའི་འགྲོ་སོང་རྒྱུ་མཚན་བྱས་བྱས་ཨ་ནི་རྒྱ་ནག་གིས་བོད་ལ་དབང་བསྒྱུར་བྱས་པ་འདི་ཁྲིམས་མཐུན་བཟོ་ཡག་གི་ཆེད་དུ་རེད་ཅེས་ཅེས་ཨེན་ཌྲུ་ཕི་ཤར་ཁོ་རང་གིས་དེ་འདྲ་གསུངས་ཤིང། རྒྱ་ནག་དབུས་གཞུང་གིས་བོད་རང་སྐྱོང་ལྗོངས་ནང་ལ་ཡར་དཔལ་འབྱོར་གྱི་ཁ་གསབ་སྤྲད་པ་འདི་ཁོ་ཚོ་གི་དམིགས་ཡུལ་དེ་ག་རེ་རེད་ཅེས་བྲིས་འདུག་ལོ།
ཨེན་ཌྲུ་ཨེན་ཌྲུ་ཕི་ཤར་ཁོ་རང་གསུངས་ཡ་ལ་བྱས་ན་ནི་གྲངས་གཞི་དེ་ཚོ་ཚང་མས་ཨན་རྒྱ་ནག་བོད་རང་སྐྱོང་ལྗོངས་གོང་འཕེལ་ཡོང་ཐབས་ལ་འབད་རྩོལ་ཆེན་པོ་བྱེད་ཀྱི་ཡོད་པར་དཔང་པོ་བྱེད་ཀྱི་ཡོད་རེད་ཡིན་ནའི་ད་ལྟ་བར་ལོ་བཞི་བཅུ་ཉེ་བའི་ནང་ལ་རྒྱ་ནག་གཞུང་བོད་རང་སྐྱོང་ལྗོངས་ལ་ཁ་གསབ་ཀྱི་དངུལ་འབོར་ཆེན་པོ་སྤྲད་ནས་བསྡད་པ་རེད། ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གྲངས་ཀྱི་དུས་དཀྱིལ་ནས་ལག་བསྟར་བྱེད་འགོ་བཙུགས་པའི་ཐབས་ཇུས་དེ་ནི་རྒྱ་ནག་གཞུང་གིས་ས་གནས་ལ་ཁ་གསབ་རོགས་དངུལ་ཕོན་ཆེན་པོ་སྤྲོད་པའི་སྔ་མོའི་བྱེད་སྟངས་རྙིང་པ་དེ་ག་རང་མ་གཏོགས་ཨ་གསར་བ་གང་ཡང་བྱས་ཡོད་མ་རེད། ལས་གཞི་དེ་ཚོའི་ནང་ལ་ཡིན་ན་ཕྱི་ལོགས་ནས་ཨ་བོད་རང་སྐྱོང་ལྗོངས་ནང་སླེབས་པའི་མ་འཇོག་དེ་ཐད་ཀར་ཁ་གསབ་རོགས་དངུལ་ལ་ཕར་ཐིམ་འགྲོ་བ་རེད། ད་གང་ཡིན་ཟེར་ན་འདི་རྒྱ་ནག་གི་ཨ་ནི་ས་ཕྱོགས་གཞན་ནས་ད་རྒྱ་མི་མང་པོ་ཅིག་ཡོང་བྱས་ཨ་ནི་རྒྱ་མི་ཁོ་རང་ཚོས་ལས་ཀ་བྱས་ན་འདི་ཁོ་རང་ཚོ་ཕར་ཐིམ་འགྲོ་གི་ཡོད་རེད་ཟེར་བྱས་དོན་དག་གཙོ་བོ་དེ་འདི་རེད་ཤག་དེ་འདྲ་ཡིན་ཙང་ལས་གཞི་དེ་ཚོའི་ནང་ལ་ཕྱི་ལོགས་ནས་ཨ་ནི་བོད་རང་སྐྱོང་ལྗོངས་ནང་སླེབས་པའི་ཨ་ནི་མ་དངུལ་རེད་ཨ་ཐད་ཀའི་ཁ་གསབ་རོགས་དངུལ་དེ་ཚོ་ཕལ་ཆེར་ཨ་ནི་རྒྱ་ནག་ཁོ་རང་ཚོ་ཐིམ་འགྲོ་གི་ཡོད་པ་ངོས་འཛིན་བྱེད་ཐུབ་རེད།
རྣམ་པ་ཚོས་ད་ལྟ VOA ཨ་མི་རི་ཀའི་རྒྱང་སྲིང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁྲིམས་དང་རང་དབང་ལས་རིམ་གྱི་བོད་དོན་དག་རྒྱའི་ལེ་ཚན་གསན་བཞིན་ཡོད་པ་རེད། ཁ་གསབ་ཀྱི་གནད་དོན་ཐོག་ལ་ཡར་བོད་ནང་ལ་དཔལ་འབྱོར་གོང་འཕེལ་ཕྱིན་མེད་པ་དེ་ཁོང་གསུངས་པ་རེད་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་གྲངས་ནང་ལ་ཡར་བོད་ཀྱི་ས་ཁུལ་ཁག་ནང་ལ་རྒྱ་ནག་གཞུང་གིས་དཔལ་འབྱོར་གོང་འཕེལ་ཐོག་ལ་ཡར་ཐེ་ཇུས་ག་རེ་བྱས་ཡོད་ན་ལོ།
ཨེན་ཌྲུ་ཕི་ཤར་ཁོ་རང་གིས་ད་གསུངས་ཡ་བྱས་ན་བོད་པའི་ས་ཁུལ་ཁག་ཨ་ནི་དམར་པོའི་དབང་སྒྱུར་འོག་ལ་ཤོར་བའི་དུས་སྐབས་ནས་བཟུང་བྱས་ཨ་ནི་གང་ལྟར་རྒྱ་ནག་གཞུང་གིས་བོད་པའི་ས་ཁུལ་དེ་ཚོ་ཨ་ནི་རྒྱ་ནག་གི་ཁ་གསབ་རོགས་དངུལ་ལ་མ་བརྟེན་ཐབས་མེད་གྱུར་བ་ཞིག་དེ་འདྲ་བཟོས་ཡོད་རེད། དེ་ཡིན་དུས་ས་ཁུལ་དེ་ཚོ་རྒྱ་ནག་དང་གོང་བུ་གཅིག་གྱུར་གྱི་ཐབས་རྨང་གཞི་བཏིང་རྗེས་བྱུང་བར་བྱ་ཐབས་འདི་ཁ་གསབ་རོགས་དངུལ་མ་བརྟེན་ཐབས་མེད་བཟོ་ཡ་དེ་ཡིན་ན་བོད་དེ་རྒྱ་ནག་དང་གོང་བུ་གཅིག་གྱུར་ཞུ་བ་གི་རྨང་གཞི་འདྲ་པོ་དེ་འདྲ་བཏིང་ཡོད་ས་ན་མའོ་རིང་ལུགས་ཀྱི་ལྟ་གྲུབ་ཀྱི་འོག་ལ་ཡིན་ན་རྒྱ་ནག་གིས་དབུས་ཁུལ་ལ་ཡིན་བཟོ་ལས་ཅན་ལ་འགྱུར་བའི་དཔལ་འབྱོར་གོང་འཕེལ་འགྲོ་ཚད་ཆ་སྙོམས་པ་བཟོས་ཡོད་རེད། ཟླ་བཅུ་རྒྱུག་གི་དུས་ཡུན་འདི་ནང་དུ་བོད་ཀྱི་ས་ཁུལ་ཁག་རྗེས་ལུས་ཐེབས་རྗེས་མུ་མཐུད་ཅིག་རྒྱ་ནག་གཞུང་ཁ་གསབ་རོགས་བརྟེན་དགོས་པའི་ཆགས་པ་དེ་འདྲ་ཅིག་བྱུང་ཡོད་རེད་ཁོ་རང་གིས་དེ་འདྲ་གསུངས་ཤིང། མའོས་སྟངས་འཛིན་གྱི་གནད་དོན་ཐོག་ནས་བོད་ནང་གི་ལས་འགུལ་འདྲ་མིན་སྤེལ་བས་བཟོ་ལས་ཀྱི་གནད་དོན་འདིའི་ཐོག་ལ་ཡང་བོད་ནང་ལ་ཡང་ཕན་ཐོགས་གལ་ཆེ་བྱུང་ཡོད་ནའང། ཨན་ཀྲུ་ཕི་ཤེར་ཁོ་རང་གསུངས་བྱས་ན་བཟོ་ལས་ཅན་ལ་གྱུར་པའི་བོད་རང་སྐྱོང་ལྗོངས་ནང་ལ་ཡིན་ན་ད་ཟུར་དུ་སྣང་མེད་དུ་ལུས་བྱས་ནས་བཟོ་ལས་གོང་འཕེལ་ནི་གཏད་སོ་ལས་བརྒལ་བྱུང་ཡོད་མ་རེད། བོད་རང་སྐྱོང་ལྗོངས་ནང་ལ་ཡིན་ན་བཟོ་ལས་གོང་འཕེལ་འགྲོ་ཚད་མཐོ་ཤོས་དེ་ཡིན་ན་ཆིག་སྟོང་དགུ་བརྒྱ་བདུན་ཅུ་བདུན་ཅུའི་ལོར་བྱུང་བསྡད་ཡོད་རེད་དེ་ཡིན་ན་ཨ་ནི་བོད་རང་སྐྱོང་ལྗོངས་ཀྱི་དམག་གི་རྟེན་གཞི་ཁག་ནས་བྱུང་དེ་འདྲ་ཞིག་རེད་སྤྱི་ཡོངས་ཐོག་ནས་བཤད་ན་གསར་འཛུགས་བྱས་པའི་བཟོ་གྲྭ་མང་ཆེ་བ་དམག་གི་འཐབ་རྩོད་རེད་ཚོར་སྣང་སྐྱེན་པོ་ཡོད་པའི་མཐའ་མཚམས་ས་ཁུལ་རེད་ཐབས་ཇུས་ཐོག་ནས་གནད་འགག་ཆེ་བའི་ས་ཆ་ཁག་ལ་ཨ་ནི་དེ་འདྲའི་ཆགས་ཆགས་འདི་བྱས་བསྡད་རེད་དེ་འདྲ་ཡིན་ཙང་ཨ་ནི་བོད་རང་སྐྱོང་ལྗོངས་ཀྱི་ས་ཁུལ་ཕལ་ཆེ་བ་ཨ་ནི་བཟོ་ལས་ཅན་ལ་འགྱུར་ཡོད་མ་རེད་ཅེས་ཀྱང་ཨ་ནི་ཁོ་རང་དེ་འདྲས་གསུངས་བཞག།

ལྷག་པར་དུ་རྒྱ་ནག་ནུབ་རྒྱུད་ཀྱི་དཔལ་འབྱོར་གྱི་སྤྱི་ཚོགས་ཁག་རེ་ནུས་པ་ལྡན་པའི་སྒོ་ནས་ཆད་ཞིབ་གཏིང་མེད་པ་ཡིན་ཙང་གཅིག་གི་ཆགས་ཡུལ་རེ་དཔལ་འབྱོར་ཐོག་ནས་ཁེ་སྤོགས་མེད་སར་ཆགས་པའི་བཟོ་གྲྭ་ཁག་དེ་ཚོའི་ནང་ལ་ཡིན་ས་གནས་ཀྱི་ཁེ་ཕན་བསམ་བློ་ནས་བལྟས་ཙང་དམའ་གཏམ་བྱེད་ཆེད་རྒྱ་ནག་དབུས་གཞུང་རང་གི་མཐོ་རིམ་འགོ་ཁྲིད་ཉུང་ཤས་ཅིག་གི་ཡིན་ན་བཀའ་ནང་བཞིན་ལས་ཀ་བྱེད་རུ་བཅུག་ནས་དཔལ་འབྱོར་ནུས་པ་རུ་གས་ཕན་ཐོགས་རུ་གས་བྱུང་ཡོད་མ་བྱས་ཙང་དེ་འདྲ་ཡིན་ན་ད་ཨན་ཀྲུ་ཕི་ཤེར་ཁོ་རང་གསུང་ཡ་བྱས་ན་དཔེར་ན་བོད་པའི་གྲོང་གསེབ་ཁུལ་ལ་དབུལ་ཞིང་ཕོངས་པའི་གནས་སྟངས་དེའི་ཐོག་ལ་ཡིན་ན་རྒྱ་ནག་གི་དེ་སྔའི་སྤྱི་ཁྱབ་དྲུང་ཆེ་ཧུ་ཡོ་པང་གིས་ནི་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་ལོར་ལ་བོད་ནང་ལྟ་སྐོར་ཆེད་འགྲོ་དུས་ཡིན་ན་ཁོ་རང་ཧང་སངས་བྱས་ནི་དེ་མ་ཉིད་དུ་ནི་བོད་ཀྱི་དཔལ་འབྱོར་ཁུར་པོ་གཅིག་སྡུད་བཏང་བའི་སྲིད་ཇུས་མི་ཡིན་འོ་ཞེས་གནད་འགག་རིགས་མཚམས་འཇོག་བྱས་ཡོད་རེད་ཅེས་བཅས་འདིར་གསུངས་ཤིང་ནི་ཧུ་ཡོ་པང་གི་ཐག་གཅོད་འདིས་ནི་རྒྱ་ནག་ཁྱོན་ཡོངས་སུ་ནི་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གྲངས་ནང་ལ་ནི་གྲོང་གསེབ་གནས་སྟངས་ཀྱི་འོད་རབ་ཕྲན་བུ་འགྲོ་ཡས་ཀྱི་ནི་འགོ་འཛུགས་བྱས་དེ་འདྲ་བྱུང་ཡོད་རེད། གྲོང་གསེབ་ལ་དམིགས་པའི་ཨ་ནེ་བཅོས་སྒྱུར་སྲིད་ཇུས་དེ་ཚོ་ཁོངས་ལ་ནི་བོད་ཀྱི་ས་ཁུལ་ཕལ་ཆེ་བ་ཨ་ནེ་བརྒྱད་ཅུ་གྱ་གསུམ་རེ་བརྒྱད་ཅུ་གྱ་བཞི་ལོར་ལག་བསྟར་བྱས་པའི་ཨ་ནེ་འགན་གཙང་ལམ་ལུགས་རེ་ཞིང་ལས་ཐོན་རྫས་ཉོ་ཚོང་བྱེད་ཡག་རེ་བཟོ་ལས་ཐོན་སྐྱེད་རེ་ཨ་ཞིང་ལས་ཐོན་རྫས་ལ་རིན་གོང་བཟང་པོ་ཐོབ་ཡག་སོགས་ཀྱི་ཨ་ནེ་སྲིད་ཇུས་དེ་འདྲ་ཅིག་ད་བྱུང་ཡོད་རེད་ཅེས་དེ་འདྲ་གསུངས། དེང་དུས་ཀྱི་དཔལ་འབྱོར་ལམ་ལུགས་ནང་ཡིན་ན་ས་ཁུལ་རེ་མངའ་ཁུལ་གཅིག་ལ་ཡང་དབུས་གཞུང་གིས་དཔལ་འབྱོར་ཁ་གསབ་སྤྲད་པ་ཡིན་ན་ས་ཁུལ་དེའི་ནང་ལ་ཡང་དཔལ་འབྱོར་འཕེལ་རྒྱས་རེ་མང་ཚོགས་ཀྱི་འཚོ་བ་ལ་ཡར་རྒྱས་འགྲོ་བའི་གནས་ཚུལ་དེ་རེ་ཡོང་བཞིན་པ་རེད། བོད་ནང་ལ་ཡང་རྒྱ་ནག་དབུས་གཞུང་གིས་དཔལ་འབྱོར་ཁ་གསབ་དང་རོགས་དངུལ་སྤྲད་པ་འདིས་བོད་མི་བྱིངས་ཀྱི་འཚོ་བ་ལ་ཡང་ཕན་ཐོགས་བྱུང་མེད་པ་ཉམས་ཞིབ་པ་ཨན་ཀྲུ་ཨེམ་ཕི་ཤེར་ཁོ་རང་གསུངས་པ་རེད་དེར་སོང་ཙང་རྒྱ་ནག་དབུས་གཞུང་གིས་བོད་རང་སྐྱོང་ལྗོངས་ལ་སྤྲད་པའི་གི་དཔལ་འབྱོར་ཁ་གསབ་འདི་སུས་སྟངས་འཛིན་བྱེད་ཀྱི་ཡོད་རེད།
བོད་རང་སྐྱོང་ལྗོངས་ལ་ཁ་གསབ་ཀྱི་རོགས་དངུལ་སྤྲད་ཀྱི་ཡོད་ཅེས་དེ་འདྲ་ལབ་ཀྱི་ཡོད་རེད་ཡིན་ནའི་ཁ་གསབ་རོགས་དངུལ་འདི་ཡིན་ན་བོད་མི་རང་ལ་མ་རག་པ་བྱས་བྱས་ད་རྒྱ་ནག་གཞུང་ཡིན་ནའི་རེད་ད་ནང་བཞིན་རྒྱ་མིའི་ཁེ་ལས་སྒེར་པ་སུ་ཡིན་ནའི་ཁོང་ཚོས་འཁྱེར་བྱས་དེ་འདྲ་བྱེད་བྱེད་འགྲོ་གི་ཡོད་པ་དེ་འདྲ་ཅིག་རེད་བྱ་བོད་རང་སྐྱོང་ལྗོངས་ཀྱི་ཨ་ནི་དངོས་པོ་ཆེ་ཤོས

འཛུགས་སྐྲུན་གྱི་ཕལ་ཆེ་བ་ས་གནས་ཀྱི་དཔལ་འབྱོར་གོང་འཕེལ་ཕན་ཐོགས་རྒྱུའི་ཚབ་ལ་ཡིན་ན་དཔལ་འབྱོར་སྤྱི་ཚོགས་ཀྱི་གསོ་སྐྱོང་བྱེད་དགོས་པའི་དོག་ཁྲེས་ཅིག་ལ་འགྱུར་གྱི་ཡོད་རེད། དཔལ་འབྱོར་རིག་པ་བ་ཕི་ཤེ་ཁོ་རང་གིས་དེ་འདྲ་ཅིག་འགྲེལ་བརྗོད་གནང་ཤིང། ད་དུང་ཡིན་ན་ཨ་ནི་དཔེར་ན་ཁ་གསབ་རོགས་དངུལ་དེ་ཚོ་ཡིན་ན་དཔེར་ན་ཞིང་ཆེན་ཕྱི་ལོགས་ཀྱི་ཁེ་ལས་ཡིན་ན་རེད་ག་རེ་ཡིན་ན་དེ་གས་དེ་ཡག་ཡོང་བྱས་ཡོང་འབབ་ཁེ་ལས་ཀྱི་དང་མ་དངུལ་དེ་ཚོ་ཡིན་ན་ཁོ་རང་ཚོའི་ལག་པ་མ་ཁྱིའི་ཆ་ཕྱི་མ་མ་གཏོགས་བོད་རང་སྐྱོང་ལྗོངས་ལ་ད་ཁེ་ཕན་རིལ་པོ་གང་ཡང་ཡོང་གི་མེད་པ་དེ་འདྲས་རེད་ཤག་བྱས་ཙང་ལས་གཞི་ལེགས་གྲུབ་བྱུང་བའི་མཚམས་ལ་ཡིན་ན་རང་ལ་ཐོབ་པའི་ལག་རྩལ་ཡོང་འབབ་རྣམས་ཁྱེར་བྱས་རྒྱ་ནག་ལ་མ་ཁོ་རང་ཚོ་ཕྱིར་ལོག་འགྲོ་གི་ཡོད་རེད་མ་གཏོགས་བོད་རང་སྐྱོང་ལ་ཕན་ཐོགས་ཅིག་ཡོང་གི་ཡོད་མ་རེད་ཅེས་གསུངས་ཤག། རྒྱ་ནག་གི་སྲིད་ཇུས་དང་དཔལ་འབྱོར་གྱི་ཐབས་ཇུས་ཐོག་ནས་ཡང་ས་གནས་བོད་མི་རང་ལ་ཕན་ཐོགས་མེད་པ་ཞིག་ཁོ་རང་གསུངས་པ་རེད་དེའི་ཆ་ནས་ཡང་བོད་ནང་གི་བོད་མི་ཚོའི་ཤེས་ཡོན་རེད་ཡིག་རྨོངས་གནས་སྟངས་འདིའི་ཐོག་ནས་ཡང་ཨར་ལས་འཛུགས་སྐྲུན་ཆེ་བའི་སྐབས་ལ་ཡང་རྒྱ་ནག་རང་ནས་ཅིག་བོད་ནང་སླེབས་པ་དང་ཁོང་ཚོའི་གི་ལས་ཞུགས་རེད་ཁོ་ཚོའི་གི་སྒྱུ་རྩལ་ཐོག་དང་བོད་མི་ཚོའི་གི་སྒྱུ་རྩལ་གི་གནད་དོན་ཐོག་ནས་ཡང་བོད་མི་ཚོ་ལ་ཡ་ལས་ཀ་རག་ཡ་དཀའ་ངལ་དེ་འདྲ་འཕྲད་པའི་དེ་གནས་ཚུལ་དེ་ག་རེ་འདུག་ལགས། དོ་མཉམ་མེད་པའི་གོང་འཕེལ་ཨི་དེའི་ནང་ལ་ཡིན་ན་ལས་ཞུགས་གོ་སྐབས་དེ་ཨ་ན་སུ་ལ་ཁེ་ཕན་སོགས་ཡོང་གི་ཡོད་མེད་གནས་ཚུལ་ཐོག་ག་རེད་ཟེར་ན་བོད་རང་སྐྱོང་ལྗོངས་ནང་དཔལ་འབྱོར་གོང་འཕེལ་འགྲོ་ཡ་ཡིན་ན་ཐུན་མོང་མ་ཡིན་པའི་ཨ་ན་ཁྱད་ཆོས་དེ་ཚོ་གཞིར་བཞག་པ་ཡིན་ན་གླ་ཕོགས་ཐོག་རེད་ལག་རྩལ་མཐོ་བའི་ཨ་ནི་ལས་གནས་ཐོག་གི་ལས་མིར་ལས་ཞུགས་བྱས་གི་ཨ་ན་གོ་སྐབས་བསྐྲུན་བྱས་ཡོང་དགོས་རེད་དེ་ཡིན་དུས་ཨ་ན་བོད་རང་སྐྱོང་ལྗོངས་ནང་ལ་གཅིག་གླ་ཕོགས་ཐོག་རེད་ལག་རྩལ་རེད་དེ་འདྲས་གི་ལས་ཞུགས། གོ་སྐབས་ཡོད་པ་དེ་ཡིན་ན་རྒྱ་ནག་རང་ནས་ཡོང་མཁན་གྱི་རྒྱ་མི་ཚོ་རེད་ཁོང་ཚོ་ཅིག་ལག་རྩལ་རེད་གནས་ཚད་ཆུ་ཚད་རེད་དགང་བློ་མཐོ་བ་ཡིན་ཙང་ལས་ཀའི་གོ་སྐབས་བསྐྲུན་ཡག་དགང་བློ་ད་ཁོ་རང་ཚོས་ཁྱེར་བྱས་ད་ལས་རིགས་མང་པོ་དེ་ཚོའི་ནང་ལ་གཙོ་བོ་གྲོང་ཁྱེར་ཁུལ་གྱི་འཛུགས་སྐྲུན་ལས་ཀ་རེད་ཡང་ན་ཚོང་ལས་རེད་ཡང་ན་ཞབས་ཞུའི་ལས་རིགས་མང་པོ་དེ་ཚོའི་ནང་ལ་ཡིན་ན་བོད་པ་ཚོས་ལས་ཀ་རེད་བ་ཕྲན་བུ་བྱེད་ཐུབ་པ་མ་གཏོགས་དེ་ཚོའི་ནང་ལ་ཡིན་ན་མང་ཆེ་བ་ད་རྒྱ་ནག་གི་མི་ཚོས་འདུག་བྱེད་པ་རེད་གང་ལྟར་གོ་སྐབས་རེད་བ་དགང་བློ་ཡག་རེད་བ་དེ་ཚོའི་ནང་ལ་ཡིན་ན་རྒྱ་ནག་ནས་ཡོང་བའི་ད་ལས་མི་རེད། ལས་བྱེད་པ་རེད་དེ་ཚོས་ད་གོ་སྐབས་དེ་གས་ཁྱེར་བྱས་བོད་པར་རག་གི་མེད་པ་དེ་འདྲ་ཅིག་རེད་ཤག།
མཐའ་སྡོམ་ཞུས་པ་ཡིན་ན་རྒྱ་ནག་གིས་བོད་ལ་ཡང་དཔལ་འབྱོར་གྱི་ཁ་གསབ་རོགས་དངུལ་སྤྲད་པ་འདིས་བོད་མི་ཚོ་ལ་ཡང་དམིགས་བཀར་དུ་ས་གནས་མི་མང་ལ་ཡང་ཕན་ཐོགས་མེད་པ་དང་རྒྱ་ནག་ཁོ་རང་ཚོ་རང་ལ་ཕྱིར་སློག་བྱེད་ཀྱི་ཡོད་རེད་ཟེར་ད་གོང་དུ་གསུངས་པ་རེད་འདི་སོང་ཙང་དཔལ་འབྱོར་རིག་པ་བ་ཨེན་ཌྲུ་ཨན་ཕི་ཤེར་ཁོ་རང་གིས་མཐའ་སྡོམ་གྱི་ག་རེ་གསུངས་འདུག་ལགས། དཔལ་འབྱོར་རིག་པ་བ་ཨེན་ཌྲུ་ཕི་ཤེར་ཁོ་རང་གསུངས་ཡས་བྱས་ན་རྒྱུ་མཚན་དེ་གཞིར་བཞག་བྱས་ཨ་ནི་བོད་པའི་ས་ཁུལ་གྱི་གཞུང་གི་ལས་བྱེད་པ་རེད་མཁས་པ་ཚོ་ཨ་ནི་བོད་པ་རྒྱལ་ཞེན་ཅན་མང་པོ་ཡིན་ན་ལྐོག་ཏུ་རྒྱ་ནག་གི་ས་ཁུལ་གཞན་དག་ནས་ཨ་ནི་བོད་པའི་ས་ཁུལ་ལ་ཨ་ནི་ཁ་གསབ་རོགས་དངུལ་མ་འཇོག་སོགས་ག་རེ་སྤྲད་པ་ཡིན་ན་དེ་ཚོ་ས་ཁུལ་སོ་སོར་ཕྱིར་ལོག་བྱེད་ཀྱི་ཡོག་རེད་ཁོ་རང་ཚོས་འདུག་ལབ་གི་ཡོག་རེད་མཐའ་མའི་ཨ་ནི་དཔྱད་ཞིབ་ཀྱི་ཨ་ནི་ཚུལ་དུ་ཡིན་ན་གལ་ཏེ་སྔར་སོང་རེད་ད་ལྟའི་རྒྱུ་རྐྱེན་ཚང་མ་ཡན་ཕྱོགས་བསྡོམས་བྱས་པ་ཡིན་ན་རྒྱ་ནག་གཞུང་གིས་ཨ་ནི་བོད་ཀྱི་ས་ཁུལ་ཁག་ལ་ཁ་གསབ་རོགས་དངུལ་སྤྲད་ཡས་ཀྱི་ཁེ་ཕན་ཁྲོད་ནས་ཡིན་ན་ཨ་ནི་ཕྱིར་ལོག་བྱས་པའི་དངུལ་འབོར་གཅོག་འབྲི་བྱས་རྗེས་ཨ་ནི་ས་གནས་བོད་པར་དངོས་སུ་ཐོབ་པའི་གླ་ཆ་རེད་དབུལ་སྐྱོར་རེད་ཞིང་ལས་གོང་འཕེལ་རེད་ཚད་གཞི་ངེས་ཅན་ལས་མེད་པའི་འཕྲོད་བསྟེན་ལྟ་རྟོག་རེད་སློབ་གསོ་སོགས་ཀྱི་མངོན་གྱུར་བོད་པའི་ལག་པའི་ཐོག་ལ་ཐོབ་པའི་དངོས་པོ་དེ་ནི་ཉུང་ཉུང་ཅིག་ལས་ཡོག་མ་རེད་ཟེར་ཅེས་ཨེན་ཌྲུ་ཕི་ཤེར་ཁོ་རང་གསུང་ཡས་བྱས་པ་ཡིན་ན་རྒྱལ་ཞེན་ཅན་གྱི་བོད་རིགས་ཨན་དེ་ཚོ་ཡིན་ན་བོད་རང་སྐྱོང་ལྗོངས་ཕྱི་ནང་གི་བོད་པའི་ས་ཁུལ་ཚང་མ་རང་སྐྱོང་ལྗོངས་གཅིག་གི་འོག་ལ་ཟླ་སྒྲིལ་བཏང་བྱས་ཡིན་ན་མཚོ་སྔོན་ཞིང་ཆེན་གྱི་ཚྭ་འདམ་ལུང་ཤུར་ནང་བཞིན་གྱི་ཨན་གཏེར་ས་ཁག་ནང་ནས་གཏེར་ཁ་རེད་རྡོ་སྣུམ་སོགས་སྔོག་འདོན་བྱས་ལ་ཡིན་ན་རིན་བསྡུ་ལེན་པའི་ཨན་ཐོབ་ཐང་སྤྲད་པ་ཡིན་ན་བོད་ཀྱི་ཨན་དེང་རབས་དཔལ་འབྱོར་སྤྱི་ཚོགས་ནང་ལ་རྒྱ་ནག་གཞུང་གི་ཕན་ནུས་ཞན་པ་རེད། རང་གི་ཁེ་ཕན་ཁོ་ནར་དམིགས་པའི་སྲིད་ཇུས་དེ་ཚོ་ལག་བསྟར་བྱས་རྗེས་བསགས་པའི་ཡོང་འབབ་ལས་ལྷག་པ་ཡོང་ཡ་རེད་ཡང་ན་དེ་དང་དོ་མཉམ་པའི་བཟོ་སྐྲུན་བྱེད་ཐུབ་ཀྱི་ཡོད་ལུགས་རེད། ཅེས་བཅས་ལོན་ཌོན་དཔལ་འབྱོར་རིག་པའི་སློབ་གླིང་གི་གོང་འཕེལ་ཞིབ་འཇུག་ཚན་ཁག་གོང་འཕེལ་སྐོར་གྱི་དཔལ་འབྱོར་རིག་པ་བ་ཨེན་ཀྲོ་ཕི་ཤེ་ཁོ་རང་གིས་འགྲེལ་བརྗོད་གནང་ཞིང། དེ་རིང་གི་ལེ་ཚན་དེ་འདིར་མཇུག་སྒྲིལ་ཞུ་ཡ་དང་ལེ་ཚན་རྗེས་མའི་ནང་ལ་ཡིན་ན་དཔལ་འབྱོར་གོང་འཕེལ་ལ་འཕྲད་པའི་འགོག་རྐྱེན་དང་གོང་འཕེལ་ལ་ཕན་པའི་མཐུན་རྐྱེན་དེ་དང་ཕྱོགས་མཚུངས་བོད་ཀྱི་དཔལ་འབྱོར་གོང་འཕེལ་ལ་ཕན་པའི་དགེ་མཚན་ག་རེ་ཡོད་མེད་སྐོར་ལ་ཡང་ང་ཚོས་མུ་མཐུད་ནས